ཡར་ལངས་འཛོམས་པོའང། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། རིང་མིན་བོད་མིའི་སྒྲིག་འཛུགས་ཀྱིས་གཞིས་བྱེས་བོད་མི་ལྷ་མི་ཡོངས་ཀྱི་ཚབ་ཞུས་ཏེ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་པའི་གནས་ཚུལ་ཐོན་གདའ་དེའང་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་ནས་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་རིང་མིན་བོད་ཟླ་དང་པོའི་ཚེས་ཉི་ཤུ་རྗེས་ཀྱི་གཟའ་ཚེས་དགེ་བའི་ཉིན་འཕགས་ཡུལ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་གཞིས་བྱེས་ལྷ་མི་ཡོངས་ཀྱི་ཚབ་ཞུས་ཏེ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ་སྐུ་བགེགས་ཀྱི་མཚན་མ་ཅི་མཆིས་དམིགས་མེད་དུ་ཞི་ནས་སྐུ་ཚེ་ཡུན་དུ་བརྟན་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་པའི་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་པས་བླ་སློབ་དད་དམ་དང་སྤྱི་མཐུན་དགེ་ཚོགས་རྟེན་འབྲེལ་མཚོན་ཆེད་བློས་བཅད་ཞལ་འདེབས་འབུལ་བློ་ཡོད་མི་རྣམས་ཀྱིས་རང་ཉིད། གནས་ཡུལ་ས་གནས་འགོ་འཛིན་ལས་ཁུངས་དང་བོད་རིགས་ཚོགས་པའམ་བོད་རིགས་སྤྱི་མཐུན་ཚོགས་པ་སོ་སོའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་བརྒྱུད་ནས་ཆོས་རིག་ལས་ཁུངས་སུ་འབུལ་གཏོང་དགོས་པའི་གསལ་བསྒྲགས་ཤིག་སྤེལ་ཡོད་པ་དང། བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་གཙོ་འགན་པ་བཀའ་དྲུང་གྲགས་ཉི་ཚེ་རྒྱལ་ལགས་ནས་ཟླ་ལྔ་དྲུག་གི་གོང་ནས་བཀའ་ཤག་ཏུ་བཀའ་བསྡུར་ཐུགས་ཐག་ཆོད་པ་དང་འབྲེལ་བརྟན་བཞུགས་འབུལ་རྒྱུ་དགའ་ལྡན་ཕོ་བྲང་ལ་སྙན་སེང་ཞུས་འོང་ནའང་བོད་ཀྱི

གཞན་ཡང་བཀའ་དྲུང་གྲགས་ཉི་ཚེ་རྒྱལ་ལགས་ནས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དེ་དགའ་ལྡན་ཁྲི་རིན་པོ་ཆེ་གཏན་འཁེལ་གནང་ཡོད་པ་དང་རྟེན་འབྲེལ་དང། བཀའ་བབས་ཀྱི་ཆོ་ག་སོགས་ད་རུང་གཏན་འཁེལ་གནང་མེད་པ་དང། སྤྱིར་ཚོགས་སྐྱིད་ཁག་མང་པོ་ནས་གོང་ས་མཆོག་ལ་བརྟན་བཞུགས་ཕུལ་བཞིན་པ་དང། བོད་མིའི་སྒྲིག་འཛུགས་ཀྱིས་བརྟན་བཞུགས་ཕུལ་ན་གཞིས་བྱེས་བོད་མི་ཡོངས་ཀྱི་ངོ་ཚབ་མཚོན་གྱི་ཡོད་པའི་གནད་འགག་ཆགས་ཡོད་པ་འགྲེལ་བརྗོད་གནང་གདའ། གནད་འགག་འདི་རེད་ད་དོན་ཐེངས་བརྒྱད་པ་རེད་དགུང་ལོ། བགྲེས་པོ་ཕེབས་ཡོད་རེད་ཨ་ནི་ད་ཇི་ལྟར་མེད། ཚོགས་སྐྱིད་ཁག་མང་པོ་ཅིག་གིས་ད་ལྟ་བར་དུ་འདུག་ཟེར་བྱས་སྐུ་ཚེ་ཞབས་པད་བརྟན་ཡག་གི་བརྟན་བཞུགས་ཕུལ་གྱི་ཡོད་རེད་འདི་ན་གཞིས་བྱེས་ད་གང་དུ་སྒྲིག་འཛུགས་ཀྱིས་ཐུགས་འགན་བཞེས་བྱས་ཕུལ་བ་ཡིན་ན་ད་བོད་མི་ཡོངས་ཀྱི་ཚབ་ཞུས་བྱས་རྗེས་ཇི་ལྟར་མེད་ཚོགས་པ་སྐྱིད་སྡུག་ཁག་ཕུལ་གྱི་ཡོད་དེ་ཡིན་ནས་ཀྱི་འདི་ནང་ཚང་མ་ཚུད་ཐུབ་ཀྱི་མེད་དུས་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ནས་ཕུལ་ཡོད་དེ་ད་སྒྲིག་འཛུགས་ཀྱིས་ཡང་ཕུལ་གྱི་ཡོད་དུས་རྩོམ་པ་འདི་ཡང་ཁོ་རང་ཁོ་རང་ཡང་གནད་འགག་ཅིག་ཡོད་རེད། བོད་མིའི་སྒྲིག་འཛུགས་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་འགན་གཙོ་བོ་བཀའ་དྲུང་གིས་འཁུར་བཞིན་ཡོད་པ་དང་ཆབ་སྲིད་ལྷན་ཁང་ཁག་བདུན་གྱི་དྲུང་ཆེ་རྣམ་པ་བདུན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ད་ལྟའི་ཆ་ལ་དཔལ་འབྱོར་གནད་འགག་ཆེ་ཤོས་ཡིན་པའི་གསལ་བསྒྲགས་དང་པོ་དེ་ལ་ཞལ་འདེབས་མ་གཏོགས་འཁོད་མེད་ནའང་དགེ་སྒྲུབ་སྡིག་སྤོང་གི་ལམ་སྟོན་སོགས་རིམ་པས་ཡོང་རྒྱུ་དང་ད་ལྟ་དམིགས་བསལ་ཐག་གཅོད་མེད་པར་འགྲེལ་བརྗོད་གནང་གདའ།

སློབ་དཔོན་ཆེན་མོ་བྱམས་པ་བསམ་གཏན་ལགས་སུ་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བཅར་འདྲི་ཞུས་པར་ཁོང་གིས་སྔོན་གྱི་ལོ་རྒྱུས་བྱུང་རབས་ནང་པའི་གནས་ཆེན་ཁག་གི་བྱུང་རབས་དང་ཉམས་ཞིབ་དང་རྟོག་ཞིབ་ཀྱི་བརྒྱུད་ནས་ར་སྤྲོད་བྱུང་བ་ལ་གཞིར་བཟུང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ནི་སངས་རྒྱས་ཀྱི་མཛད་པ་བཅུ་གཉིས་བསྐྱངས་པའི་ནང་མངོན་པར་རྫོགས་པར་སངས་རྒྱས་པའི་གནས་ཡིན་པར་དོགས་པ་ཐེ་ཚོམ་གང་ཡང་མེད་པར་ཆགས་ཡོད་པ་ཁོང་ནས་གསུངས་གདའ།
ཆོས་འབྲེལ་ལ་ཕེབས་མཁན་ཚང་མས་ང་ཚོ་མཆོད་རྟེན་དེ་མཇལ་བ་དང་རྡོ་རྗེ་གདན་གྱི་གནས་དེ་ལ་ཕེབས་པ་དང་ཨ་ནི་དང་པོ་དེ་ལ་ག་རེ་ཐུགས་ལ་དྲན་དགོས་ཀྱི་ཡོད་རེད་ཟེར་ན་སངས་རྒྱས་ཀྱི་མཛད་པ་སྤྱི་དང་བྱེ་བྲག་ཏུ་སངས་རྒྱས་ཀྱི་ཨ་ནི་མངོན་པར་རྫོགས་པའི་སངས་རྒྱས་སྲས་ཀྱི་མཛད་པ་དེ་ཡིན་པ་དེ་ང་ཚོས་ངོས་བཟུང་དགོས་ཀྱི་ཡོད་རེད་ཨ་ནི་ང་ཚོ་གནས་མཇལ་ཡས་དང་སྐྱེས་ཆེན་གྱི་དམ་པ་དེ་རྒྱས་ཀྱི་མཛད་པ་སྔོན་བྱོན་མཁས་པའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ཟེར་ལབ་པ་རེད་བ་སྔོན་གྱི་མཁས་པ་དང་སྐྱེས་ཆེན་དམ་པ་དེ་རྒྱས་ཀྱི་མཛད་པ་ཇི་ལྟར་བསྐྱངས་པ་ནང་བཞིན་སངས་རྒྱས་ཤཱཀྱ་ཐུབ་པའི་རང་གི་རྒྱལ་པོའི། སྲས་ལ་འཁྲུངས་ཨ་ནི་ལོ་དྲུག་ཏུ་དཀའ་བ་སྤྱད་མཛད་པ་དཀའ་སྤྱད་མཛད་པ་བསྐྱངས་ནས་ཨ་ནི་མཐར་མངོན་པར་རྫོགས་པའི་སངས་རྒྱས་པའི་མཛད་པ་དེ་ནང་བཞིན་གཅིག་ང་རང་ཚོའི་གདུལ་བྱ་ཚོ་གིས་ཡིན་ན་ཡང་རང་གི་གང་ནུས་ནུས་དང་རང་གི་གང་ལྕོགས་ལྕོགས་ཀྱིས་དགེ་སྦྱོར་གྲུབ་དགོས་ཡ་དང་མཛད་པ་བསྐྱངས་དགོས་ཡ་དེ་རྒྱས་འདི་ལྟ་འདི་ནས་ང་ཚོ་ཕལ་སྐད་རེད་བ་བྱས་ན་མིག་དཔེ་ཡར་ལྟ་བྱས་ནས་སངས་རྒྱས་ཀྱི་མཛད་པ་གང་འདྲས་བསྐྱངས་པ་དེ་མིག་དཔེ་ཡར་ལྟ་བྱས་ཨ་ནི་དེ་ལ་སྐུལ་ལྕག་རེད་བ་གནས་འདི་འདྲས་ཅིག་ལ་ཕེབས་སོང་ན་ཨ་ནི་སངས་རྒྱས་ཀྱི་མཛད་པ་དེ་རྒྱས་དྲན་པའི་ཐོག་ནས་རང་གི་སེམས་ལ་སྐུལ་ལྕག་ཐེབས་ཡ་རེ་བ་བྱས། འོ་དེ་འདྲ་ཅིག་བྱུང་ན་ང་ཚོ་གནས་འདི་མཇལ་བའི་ག་རེ་ཟེར་དགོས་རེད་ཕན་ཐོགས་དང་དགོས་པ་ཚང་བ་རེད་བསམ་གྱི་ཡོད་རེད་དེ་ངའི་བསམ་ཚུལ་ར་ཅིག་རེད། དེ་བཞིན་ཁོང་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ནང་གི་རྟེན་གཙོ་བོ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་དེ་བཞིན་སུས་བཞེངས་ཡོད་མེད་དང་དུས་རབས་ག་དུས་བྱུང་ཡོད་མེད་ལྷག་པར་དུ་རྒྱུ་ཆ་གང་གིས་བཞེངས་ཡོད་མེད་སྐོར་ཁོང་ནས་མུ་མཐུད་ནས་གསུངས་དོན་ལ། རྟེན་གཙོ་དེ་ལ་བཞུགས་སུ་གསོལ་ཡ་དེ་གཅིག་སྟོང་བརྒྱད་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་རྒྱ་གར་གཞུང་གིས་སྐབས་དེ་དུས་ཀྱི་རྒྱ་གར་གཞུང་གིས་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འདི་ཞིག་རལ་ལ་ཕྱིན་བསྡད་པ་དེ་ཞིག་གསོ་གནང་བ་རེད་ཞིག་གསོ་གནང་ནས་མཆོད་རྟེན་འདི་གི་ཕྱི་ལོགས་དང་ཕྱི་དང་ནང་དང་ཚང་མ་ཞིག་གསོ་གནང་ཚར་བའི་རྗེས་ལ་ཨ་ནི་བྱང་ཆུབ་མཆོད་རྟེན་གྱི་ནང་ལོགས་དེ་ལ་རྟེན་གྱི་གཙོ་བོ་ཅིག་བཞེངས་དགོས་ཀྱི་ཡོད་རེད་བ་རྟེན་གྱི་གཙོ་བོ་གཅིག་བཞུགས་སུ་གསོལ་དགོས་ཀྱི་ཡོད་རེད་རྟེན་གཙོ་ཡོད་མ་རེད་དེ་སྔོན་ལ་རྟེན་གཙོ་ཡོད་པ་དེ་ཨ་ནི་ཧིན་དུ་དེ་གྱིས་ཕྱི་ལོགས་ལ་བཏོན་ཚར་བ་རེད་ནང་ལོགས་ལ་དབང་ཕྱུག་གི་ལིང་ག་བཙུགས་ནས་བཞག་བསྡད་ཡོད་རེད། བྱས་ཙང་ད་རྟེན་གཙོ་ཅིག་བཞག་དགོས་ཀྱི་ཡོད་པ་ཡིན་ཙང་ཨ་ནི་རྟེན་གཙོ་དེ་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འདིའི་གྱི་གཡས་གཡོན་ད་ལྟ་ང་ཚོ་གནས་མཇལ་འགྲོ་ཡོད་པ་འདི་རྒྱས་དང་སྔ་མོ་ཚང་མ་ནང་པའི་གནས་གཞི་རྐྱང་རྐྱང་རེད་འདིའི་གི་གཡས་གཡོན་ལ་དགོན་པ་དང་ལྷ་ཁང་གིས་གང་བསྡད་ཡོད་རེད་དེ་རྒྱས་ཚང་མའི་ནང་ལ་སྐུ་ཨ་ནི་གཅིག་གི་མདོ་ཕྱོགས་གི་བྱང་ཆུབ་སེམས་དཔའ་ལ་སོགས་པ་དང་སྔགས་ཕྱོགས་གི་ཨ་ནི་ཡི་དམ། ཞི་ཁྲོ་ལ་སོགས་པའི་སྐུ་བརྙན་གྱི་ཁང་དེ་ཡོད་རེད་ཨང་དེ་ཚོ་ཚང་མ་མར་གཏོར་བཤིག་ཕྱིན་ཉམས་ཆག་ཕྱིན་གྲངས་འབོར་གྱི་ཆ་ནས་བྱས་ན་འདིའི་གཡས་གཡོན་ལ་སྐུ་དེ་དུས་ཞིག་གསོ་བྱས་པའི་སྐུ་ལ་སྐུ་མང་པོ་ཡོད་རེད་སངས་རྒྱས་ཀྱི་སྐུ་ལ་སྟོན་པའི་སྐུ་ཡིན་ན་ཡང་སྐུ་མང་པོ་ཡོད་རེད་ཡིན་ན་དེ་ཚོ་དེ་ཕྱིས་བྱུང་གི་ཆ་ནས་བྱས་ན་ཡང་ཨ་ནི་བྱང་ཆུབ་མཆོད་རྟེན་གྱི་རྟེན་གཙོ་ལ་འོས་པའི་གཅིག་སྐུ་ཚད་ལོངས་པ་གཅིག་མེད་པ་བྱས་གཉིས་ནས་སྐུ་གང་ཡོད་པ་དེ་ཚོ་དེའང། ཁོང་ཚོས་གཏོར་བཤིག་བཏང་ནས་ཁ་ཤས་ཀྱི་དབུ་ཆག་བསྡད་མཁན་ཁ་ཤས་ཀྱི་ཨ་ནི་ཕྱག་ཆག་བསྡད་མཁན་ཁ་ཤས་ཀྱི་ཨ་ནི་ཕྱི་ཁར་སོགས་རེད་ཚང་མ་ཆག་སྐྱོན་ཡོད་བསྡད་མཁན་ཅིག་ཡིན་ཙང་ཕྱི་ར་ཁོ་རང་ཚོས་བཙལ་གནང་ཤག་ཀ་ནི་འགམ་གྱིས་བཙལ་ནས་ཨ་ནི་ཐ་མ་ད་ལྟ་འདི་སྐུ་བརྙན་འདི་རྡོ་སྐུ་འདི་ཡིན་འདུག་གི་ཁོང་ཚོས་ལྷ་ཁང་གཅིག་གི་ནང་ཧིན་དུ་ལྷ་ཁང་གི་ནང་ར་བའི་ནང་ལོགས་ཀྱི་ཁང་པ་གཅིག་གི་ནང་ལོགས་ལ་ཡར་བཅུག་ནས་སྦས་པའི་བཟོ་འདྲ་བྱས་ནས་ཡོད་པ་དེ་རྙེད་པ་རེད་རྙེད་པ་དེ་ཡར་ཁོ་རང་ཚོས་གདན་འདྲེན་ཞུས་ནས་བྱང་ཆུབ་མཆོད་རྟེན་གྱི། རྟེན་གཙོ་ལ་བཞུགས་སུ་གསོལ་བ་རེད། འཛམ་གླིང་སྤྱི་ཡོངས་ནས་ངོས་འཛིན་མཛད་བཞིན་པའི་ལོ་རྒྱུས་དེབ་ཐེར་རྣམས་ལ་གཞི་བཅོལ་བ་ཡིན་ན་བྱང་ཆུབ་ལྗོན་ཤིང་འདི་ནི་མི་ལོ་ཉིས་སྟོང་ལྔ་བརྒྱ་ཙམ་གྱི་ལོ་རྒྱུས་ཡོད་པ་ཞིག་དང་ད་ལྟ་རྡོ་རྗེ་གདན་འདི་ལ་མཇལ་རྒྱུ་ཡོད་པའི་ལྗོན་ཤིང་འདི་ནི་ཐོག་མའི་ལྗོན་ཤིང་དེའི་རྒྱུད་པ་བཞི་པ་དེ་ཡིན་པ་དང།

རྣམ་པ་ཚོས་ད་ལྟ་གསན་ཆོག་ལི་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་དེ་རེད་དེ་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱིས་བོད་ནང་རྒྱུག་པའི་ཡར་ཀླུང་གཙང་པོའམ་རྒྱ་གར་ནས Brahmaputra བརྗོད་བཞིན་པའི་ཆུའི་ཐོག་ལ་དབང་ཤུགས་སུ་ཆེ་འགྲན་སྡུར་བྱེད་བཞིན་པ་དང་ལྷག་པར་དུ་རྒྱ་ནག་གིས་རྒྱ་གར་ལ། ཐན་པའི་གནོད་འཚེ་ཆེ་རུ་གཏོང་རྒྱུའི་འཆར་གཞི་བཟོ་བཞིན་ཡོད་པ་དེས། ཆུ་བོ་དེ་ལ་འཚོ་རྟེན་བྱེད་བཞིན་པའི་མི་མང་ས་ཡ་མང་པོ་ལ་གནོད་འཚེ་ཐེབས་རྒྱུའི་ཉེན་ཁ་ཡོད་པ་གནད་དོན་དབྱེ་ཞིབ་པས་འགྲེལ་བརྗོད་བྱས་པ། ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས། རྒྱ་ནག་གིས་བོད་ནས་རྒྱུག་པའི་ཡར་ཀླུང་གཙང་པོའམ་བྷར་མ་པུ་ཏྲ་ཞེས་རྒྱ་གར་གྱིས་བརྗོད་བཞིན་པའི་ཆུ་བོ་དུ་ཆིན་རྩེ་ཀྱི་ལས་གཞི་རྒྱ་ཆེན་པོ་དང

བོད་ནས་མར་རྒྱུགས་བྱས་ཨ་རུ་ན་ཅལ་ས་ཁུལ་ནང་དེར་སླེབས་དུས་སྐབས་སུ་ཆུ་དེ་ཚོ་ཚང་མ་ནག་པོ་ཆགས་ཡོད་དང། ད་ལོ་གཉིས་ཀྱི་སྔོན་ལ་བལ་ཐི་ཆུ་ནག་པོ་ཆགས་ནས་འདི་དུས་དེ་དེ་གའི་གནས་གནས་སྟངས་ཆགས་ཡོད་དུས་སྐབས་སུ། འདི་རྒྱ་གར་ནང་ལོགས་ན་ཡང་ཆུ་བེད་སྤྱོད་བྱས་ནས་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཡོད་དུས། འདི་གའི་ཡང་དཀའ་ངལ་ཅིག་འདྲ་ཆགས་དུས་ད་དེ་མ་འོངས་པ་ད་ལྟ་བ་རུ་ལ། འདྲེན་ཆིངས་ཡིག་དེ་འདྲ་མེད་དུས་སྐབས་སུ་ལ་ཆུ་གང་ཆིངས་ཡིག་མེད་དུས་སྐབས་སུ་ལ་ནི་མ་འོངས་པ་དཀའ་ངལ་ཤུགས་ཆེན་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག། ཉེ་བའི་ལོ་ཤས་རིང་ནས་ཚང་བ་ནི་ཚི་ལ་ཡིན། དེ་ནི་འཇོག་པོ་ཡར་ལངས་འཛོམས་པོ་འོང་རྒྱ་དགའ་ནོ་མཁན་འདུག་འབར་མ་ཕུ་ཁྲོག་ཆུ་བོ་ལ་ཧ་ཅང་འབོག་ཚོགས་ཐེབས་པ་དང་རྒྱ་ནག་གི་ཡར་ལངས་འཛོམས་པོ་དུ་ཆུ་ཕྱོགས་ལུང་བསྟན་གཟུགས་ཅི་ལི་ཡི་རྒྱ་གོང་ཆེ་བེད་ཀྱི་མི་ལ་མ་ཐུག་པར་རྒྱ་དགའ་ལ་གནས་ཚུལ་རྗེས་ལན་ཅི་ལི་ལྡན་གང་ཡང་བེད་མེད་པ་བཅས་ལ་བརྟེན་ནས

ཆུ་བོ་གི་ཐད་དུ་བཟོ་སྐྲུན་གྱི་ལས་གཞི་ལ་བརྟེན་ནས་ཡོང་གི་ཡོད་པ་གསལ་པོ་རེད་ཅེས་བརྗོད་པ་རེད། ཡང་གོང་ཞུས་ནེ་དར་ལན་ཌི་ནང་གི་ཉམས་ཞིབ་ལྟེ་གནས་ཁང་གི་གནས་ཚུལ་ལ་དབྱེ་ནའང། རྒྱ་གར་དང་རྒྱ་ནག་གཉིས་ལྡོག་སོགས་བཅས་ལ་བརྟེན་ནས་བཟོ་ལས་ཀྱི་ལས་གཞི་སོགས་ལ་བེད་སྤྱོད་བྱེད་ནུས་ཕྱོགས་ཐེངས་བརྒྱད་པ་དེ་ད་ཆ་ཡར་ཀླུང་གཙང་པོ་གི་ཆུ་བོ་གི་ཐོན་ཁུངས་ལ་བརྟེན་ནས་གྲུ་ཐག་གི་ལས་དོན་ཁ་ཕྱོགས་འགྱུར་བ་འགྲོ་བཞིན་ཡོད། ཅེས་དེའི་ལྷོ་ཨེ་ཤེ་ཡ་ནང་གི་ས་ཁུལ་གྱི་ཆབ་སྲིད་ཀྱི་གནས་སྟངས་དེ་ལ་ནི་ད་རུང་སྡུག་ཏུ་འགྲོ་ཉེན་ཡོད་པ་བརྗོད་པ་རེད། གོང་ཞུས་ཉམས་ཞིབ་ལྟེ་གནས་ཁང་གིས་མུ་མཐུད་བརྗོད་པ་ནང། རྒྱ་ནག་གི་ནུས་ཤུགས་བཟོ་ལས་ཐོན་ཁུངས་བེད་སྤྱོད་ཚུལ་ལ་འགྱུར་བ་གཏོང་ཐབས་བྱེད་བཞིན་པ་སྟེ་དེ་སྔ་རྡོ་སོལ་གཅིག་ལ་བཟོ་ལས་ཀྱི་ནུས་ཤུགས་ཐོན་ཁུངས་ལ་ཤས་ཆེ་བརྟེན་བཞིན་པ་གི་བཟོ་གྲྭ་ཆེས་མང་པོ་ཡོད་པས་ཧ་ཅང་ཁག་པོ་ཆེ་བ་གི་གནས་སྟངས་ཞིག་ཆགས་ཡོད་ནའང། འཛམ་བུ་གླིང་དེ་བཞིན་ཁོར་ཡུག་འབག་བཙོག་གི་ཚད་གཞི་དེ་ཉུང་དུ་བཏང་ནས།

འདི་ག་མཇུག་འབྲས་སུ་རྒྱ་དཀར་རྩོམ་ཤ་ལྔ་སྡེ་ཁག་གི་ནང་ཐན་པ་ལྟ་བུ་གི་གནས་ཚད་འཕྲད་ངེས་ཡིན་པ་སྐྱེས་པ་ལུང་འདྲེན་འཛིན་སྟབས། ཁོར་ཡུག་དང་ཆབ་དགོས་ཀྱི་ཉམས་ཞིབ་པ་བདེ་ཆེན་བ་མོ་ལགས་ཀྱིས་ཁོང་དེ་སྔ་ཨམ་ཚོམ་ས་ཁུལ་ནང་ཕེབས་དུས་མུ་མུ་ནས་ཆོས་ཀྱི་ཐན་གོང་འཕེལ་རྒྱས་ལ་དཀའ་ཁག་འགྲོ་བཞིན་པ་མི་དང་ལྷག་སེམས་ཙམ་གྱི་གནས་ཚུལ་བརྗེད་པ་དང་སྦྲགས། རྒྱ་གར་ནང་ལོགས་ལ་ཡང་ཡང་ཆུ་རགས་མང་པོ་ཅིག་བརྒྱབ་པའི་འཆར་གཞི་ཅིག་བཏོན་གནང་ཡོད་རེད། དེ་ལྟ་བུ་ད་དེ་འདྲའི་འཆར་གཞི་ཆུ་རགས་མང་པོ་ཅིག་བརྒྱབ་བ་འདྲ་བྱས་ན་རྒྱ་གར་དང་བོད་དང་དེ་ས་ཁུལ་མང་པོ་ཅིག་བརྒྱབ་བ་འདྲ་བྱས་ན་དེ་ཧི་མ་ལའི་རི་རྒྱུད་ནང་གནས་བསྡད་པའི་མི་མང་པོ་ཅིག་ཆུ་ཁ་ལ་གནས་བསྡད་མཁན་མི་མང་པོ་ཅིག་ལ་འཚོ་བ་དཀའ་ངལ་འཕྲད་བ་ནང་བཞིན་ཨ་ནི་ད་ལྟ་ཁོར་ཡུག་གི་དཀའ་ངལ་ཤུགས་ཆེན་པོ་ཅིག་མ་འོངས་པ་ཡོང་གི་རེད། རྒྱ་དཀར་ནག་གཉིས་ཀྱི་ཆུ་བོ་གི་རྙོག་དྲ་ཛ་དྲག་འགྲོ་བཞིན་པ་དེས་མི་མང་ས་ཡ་མང་པོ་ལ་གནོད་འཚེ་འཕྲད་ཉེན་ཡོད་པ་སེམས་འཚབ་བྱེད་ཀྱི་ཡོད་པ། ཅེས་གསུངས། གསར་འགྱུར་མདོག་ཚུ་རི་ཆིའི་སྙན་སྒྲོན་ཞུ་མཁན་ང་ཆུ་ཅན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་ནག་གཞུང་གིས་རྒྱ་མིའི་ལོ་གསར་གྱི་འགྲུལ་བཞུད་སྐབས་སུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཤུགས་ཆེ་མི་འགྲོ་བའི་ཆེད་དུ་རྒན་རྒོན་དང་བྱིས་པ་སོགས་འགྲུལ་སྐྱོད་ཉུང་དུ་གཏོང་བའི་འབོད་སྐུལ་བྱེད་བཞིན་ཡོད་ཀྱང་དེ་སྔོན་བཞིན་བཀག་འདོམས་སྲིད་ཇུས་ཁྱབ་བསྒྲགས་མཛད་བཞིན་མེད་པའི་གནས་ཚུལ་ཐོན་གདའ། ད་རེས་ཕྱི་ཚེས་དྲུག་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་གཟའ་པ་སངས་ཉིན། རྒྱ་ནག་གི་འགྲིམ་འགྲུལ་ལས་ཁུངས་ཀྱིས་རྒྱ་མིའི་ལོ་གསར་སླེབས་ལ་ཉེ་བའི་སྐབས་སུ། འགྲུལ་སྐྱོད་འཚང་ཁ་ཆེ་བའི་དུས་ཚོད་དང་བསྟུན་ནས་རྒན་རྒོན་དང་བྱིས་པ། ནད་པ་རྙིང་པ་སོགས་ཐེ་བའི་འགྲུལ་བ་རྣམས་ཡར་མར་འགྲུལ་སྐྱོད་དང་འདུ་འཛོམས་ཉུང་དུ་གཏོང་བའི་འབོད་སྐུལ་བྱས་ཏེ། ཏོག་དབྱིབས་ནད་ཡམས་འགོས་ཁྱབ་ཤུགས་ཆེ་མི་འགྲོ་བའི་ཐབས་ཤེས་འཐེན་བཞིན་ཡོད་ཀྱང། སྔོན་མ་བཞིན་ནད་ཡམས་གཙང་སེལ་སྲིད་ཇུས་ནང་བཞིན་ཁྲིམས་གཞི་དམ་པོ་ལག་བསྟར་བྱེད་བཞིན་མེད་པ་གནས་ཚུལ་ནང་བཀོད་གདའ། ཡིན་ནའང། ཉེ་སྔོན་རྒྱ་ནག་གིས་གྲ་སྒྲིག་གང་ཡང་མེད་པར་ནད་ཡམས་སྔོན་འགོག་གི་སྲིད་ཇུས་ལྷོད་ཡངས་བཏང་བ་དེ་ལ་ཕྱི་ཕྱོགས་ནས་སྐྱོན་བརྗོད་བྱས་ཏེ། ད་ལྟ་ནུབ་ཕྱོགས་རྒྱལ་ཁབ་མང་པོས་རྒྱ་ནག་ནས་ཡོང་བའི་འགྲུལ་པ་ལ་ནད་དུག་ཡོད་མེད་བརྟག་དཔྱད་དང་སྟངས་འཛིན་བྱེད་བཞིན་ཡོད་ཀྱང་རྒྱ་ནག་གིས་དེ་ལ་ངོས་ལེན་མཛད་བཞིན་མེད་པར་གཅིག་མཚུངས་ཀྱི་ཕར་རྒོལ་གྱི་སྲིད་ཇུས་ལག་ལེན་མཛད་བཞིན་ཡོད་པར་འགྲེལ་བརྗོད་ཡོད་གདའ། ཡང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝེན་མཆོག་ནས་ཡུལ་དེའི་དམག་མིའི་རྟེན་གཞི་ཞིག་ལ་གཟིགས་ཞིབ་གནང་བ་དང་རྒྱ་ནག་གིས་ཨ་རིའི་གྲུ་གཟིངས་དམག་གྲུས་ཐའེ་ཝན་མཚོ་འགག་བརྒྱུད་བསྐོར་བསྐྱོད་བྱས་པར་ངོ་རྒོལ་གནང་གདའ།

ཇག་ཚོགས་ཞིག་གིས་དམར་གསོད་བཏང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་ཞིག་ལ་བརྟེན་ནས་རྒྱ་ནག་གཞུང་གིས་ཀྱང་དེ་ལ་དོ་སྣང་མ་མཛད་ཀ་མེད་ཆགས་ཡོད་པའི་སྐོར་ཕྲན་ཚེ་དབང་ནོར་བུས་གནད་དོན་ཉམས་ཞིབ་པ་ལ་བཅར་འདྲི་ཞུས་པ་དེ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ཡིན་འདི་ནང་རྒྱ་ནག་གཞུང་གི་ངོས་ནས་སྤྱིར་བོད་ཀྱི་ཁོར་ཡུག་དང་ལྷག་དོན་དུ་བོད་ཀྱི་འབྲི་སྟོད་ཁུལ་གྱི་ཨ་ཆེན་གངས་རྒྱབ་ཀྱི་ཁོར་ཡུག་སྲུང་སྐྱོབ་དེ་དོ་སྣང་བྱས་མེད་ཀྱང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་རྗེ་བཟང་བསོད་ནམས་དར་རྒྱས་ལགས་ཁོང་ལ་རི་དྭགས་གཙོད་རྔོན་རྒྱབ་ནས་བསད་ནས་ནག་ཚོང་རྒྱབ་མི་ཇག་ཚོགས་ཀྱིས་རྩུབ་པོ་བྱས་ཏེ་དམར་གསོད་བཏང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་ལ་བརྟེན་ནས་རྒྱ་ནག་གཞུང་གིས་དེ་ལ་དོ་སྣང་མ་མཛད་ཀ་མེད་ཆགས་ཡོད་པའི་སྐོར་སུ་སྙན་སྒྲོན་ཞུ་རྒྱུ་ཡིན། དེའང་བོད་མི་ཁོར་ཡུག་དོན་གཉེར་བ་དང་སྲུང་སྐྱོབ་པ་རྗེ་བཟང་བསོད་ནམས་དར་རྒྱས་ལགས་དང་ཆོས་ཁ་གྲགས་པ་རྡོ་རྗེ་ལགས་གཉིས་བཅས་བོད་ཀྱི་འབྲི་སྟོད་རྫོང་ཁོངས་སུ་གནས་པའི་ཨ་ཆེན་གངས་རྒྱབ་དང་རི་སྐྱེས་སྲོག་ཆགས་གཙོད་སྲུང་སྐྱོབ་མཛད་པའི་ཆེད་དུ་རི་དྭགས་གཙོད་རྔོན་རྒྱག་པར་བཀག་འགོག་བྱས་པའི་ལས་འགུལ་དང་འབད་བརྩོན་གནང་བ་ཙམ་དུ་མ་ཚད་རང་ཉིད་ཀྱི་ཚེ་སྲོག་ལ་ཡང་འཛེམ་ཟོན་མེད་པར་བློས་གཏོང་གནང་བའི་མཛད་རྗེས་ཆེན་པོ་བཞག་ཡོད་པ་རེད། དེ་ནས་བོད་མི་ཁོར་ཡུག་སྲུང་སྐྱོབ་པ་རྗེ་བཟང་བསོད་ནམས་དར་རྒྱས་ལགས་ལ་མཐར་རི་དྭགས་གཙོད་ནག་ཚོང་པ་དང་ཁྲིམས་འགལ་གྱི་རྔོན་པ་དང་ཇག་ཚོགས་ཀྱི་མེ་མདའི་འོག་ནས་འདས་གྲོངས་སོང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་དང་ལྷག་པར་དུ་བོད་ནས་ཐོན་པའི་རི་དྭགས་གཙོད་ཀྱི་ཁུ་ལུ་ནག་ཚོང་དང་ཉོ་ཚོང་མཛད་པར་རྒྱལ་སྤྱིའི་ཐོག་ནས་ངོ་རྒོལ་དང་གནོན་ཤུགས་ཤུགས་ཆེ་བྱུང་བ་ལ་བརྟེན་ནས་རྒྱ་ནག་གཞུང་གིས་དོ་སྣང་བྱས་པ་ཙམ་ལས་དོན་དངོས་ཀྱི་ཐོག་ནས་རྒྱ་ནག་གཞུང་དང་དཔོན་རིགས་ཀྱིས་བོད་ཀྱི་ཁོར་ཡུག་དང་རི་དྭགས་གཙོད་སྲུང་སྐྱོབ

སྲུང་སྐྱོབ་བྱེད་ཡའི་ནུས་པ་དེ་སྤྱི་ཡོངས་ནས་བྱས་ན་དེ་འདྲ་ཤུགས་ཆེན་པོ་ཐེབས་ཐུབ་ཡོད་པ་མ་རེད་རྒྱུ་མཚན་ག་རེ་ཡིན་ན། རྒྱ་ནག་དམར་ཤོག་གིས་ད་ངས་གོང་དུ་བཤད་ནང་བཞིན་དམག་མི་དང་དཔོན་པོ་དེ་ཚོ་སླེབས་ཡོང་དུས་གང་ལ་ད་ས་གནས་གཅིག་གི་རྫོང་གཅིག་དང་ཞིང་ཆེན་གཅིག་གི་དེ་སྲུང་སྐྱོབ་བྱེད་ཐུབ་ཡ་གི་གོ་སྐབས་ཁོ་རང་ཡོད་པ་མ་རེད་དེ་འདྲའི་གང་ལ་ད། དངོས་གནས་དྲང་གནས་ཀྱི་གཙོད་སྲུང་སྐྱོབ་བྱེད་ཡག་དེ་ངའི་ཤུགས་རྐྱེན་ག་ནས་ཐེབས་སོང་ཟེར་ན་རྒྱལ་སྤྱིའི་སྟེང་ནས་ད་ལྟ་འདི་གཙོད་ཀྱི་ཁུ་ལུ་ཚོང་ཡག་གི market གི་དངོས་རྫས་དེ་ཚོ་ཐོན་རྫས་དེ་ཚོ་མ་ཚོང་ཡག་དང་ཨ་ནི་དེ་ལ་ངོ་རྒོལ་བྱེད་ཡག་སེམས་ཅན་སྲུང་སྐྱོབ་བྱེད་ཡག་ཁོར་ཡུག་སྲུང་སྐྱོབ་བྱེད་ཡག་དེ་ཚོ་དེ་ལ་ངོ་རྒོལ་བྱས་ནས་འཛམ་གླིང་གི་གི་ཁྲོམ་ར་ནང་ལོགས་ནས་ད་ལྟ་གཙོད་ཀྱི་ཁུ་ལུ་གི་ད་ཐོན་རྫས་དེ་ཚོ་ལ་བཀག་སྡོམ་བྱེད་ཡག་དང་དེ་མ་ཉོ་ཟེར་འབོད་སྐུལ་བྱེད་ཡག་ཅི་རིགས་ད་ཏན་ཏན་ཤུགས་རྐྱེན་ཐེབས་ཡོད་རེད་བསམ་གྱི་འདུག་དེ་མ་གཏོགས་རྒྱ་ནག་ནས་ཅིག་སེམས་ཅན་སྲུང་སྐྱོབ་བྱེད་ཐུབ་ཡག་མི་ཡོང་ནི་ཚེ་གང་ལས་བེད་དེ་སྲུང་སྐྱོབ་བྱེད་ཐུབ་ཡག་དེ་དཔེ་དཀའ་ལས་ཁག་པོ་ཡོད་རེད་ཁོ་རྒྱལ་ཁབ་ཁྲིམས་མེད་ལུགས་མེད་ཡིན་དུས་གང་ལ་ཨ་ནི་དཔོན་པོ་དེ་ཚོ་གི་མི་ལ་ནི་ཨ་ནི་ཁོ་རང་ཚོ་གི་མི་དེ་འདྲ་བཏང་ཡོང་དུས་གང་ལ་ས་གནས་གི་ཁོར་ཡུག་སྲུང་སྐྱོབ་བྱེད་ཐུབ་ཡག་ཁོ་རང་ཡོད་མ་རེད་ད་དེ་མི་ཡོང་ནི་ཟེར་བ། རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་ག་ཚད་བྱེད་དགོས་རུང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་ཐུབ་ཀྱི་མེད་ཡ་མང་ཆེ་བ་དེར་བ་ས་གནས་གི་དཔོན་པོ་དང་ཚོང་པ་དེ་ཚོ་ཉེ་འབྲེལ་བྱས་བྱས་ན་ཨ་ནི། ཞིང་ཆེན་དང་དབུས་གཞུང་གི་དཔོན་པོ་གཅིག་གི་སྤུན་ཟླ་ནང་མི་ཡང་ན་ཁོ་རང་ཚོ་གྲོགས་པོ་གཅིག་ས་གནས་ཞིང་ཆེན་གཅིག་ལ་ཡོང་དུས་གང་ལ་ཞིང་ཆེན་དེ་གི་བོད་རིགས་ཀྱི་མགོ་ཐོན་ཁོ་ཡང་ཡོད་པ་མ་རེད་པ་ཁོ་རྒྱལ་ཁབ་ཁོ་ནང་ཁྲིམས་མེད་ལུགས་མེད་ཡིན་དུས་གང་ལ་འདི་ནས་གང་ལ་དངོས་གནས་གི་གཙོད་སྲུང་སྐྱོབ་བྱེད་ཡ་དེ་མགོ་ཐོན་ཡ་དེ་ད་རྒྱལ་སྤྱིའི་ཐོག་ནས་ཁོ་རང་གཙོད་གི་ཁུ་ལུ་གི་ཐོན་རྫས་དེ་མེད་ཡ་དང་དེ་ལ་ངོ་རྒོལ་བྱེད་ཡ་གི་ནི་ཡ་དེ་གི་ཏན་ཏན་གཙོད་སྲུང་སྐྱོབ་བྱེད་ཡག་ལ་ད་ཉོན་ཐོན་ཡོད་རེད་ཟེར་གི་འདུག་ད་གཙོད་གི་ཁུ་ལུ་དེ་ཁྲོམ་ར་མེད་དུ་སོང་ནས་ཨ་ནི་བཙོང་ཡག་གི་ཁྲོམ་ར་ཁོ་རང་མེད་ན་མི་གིས་ཁོ་རང་གསོད་གི་ཁོ་རང་རེད་མ་རེད་པ། དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་མཚོ་སྔོན་ཞིང་ཆེན་གྱི་ཨ་ཆེན་གངས་རྒྱབ་ཀྱི་ས་ཆ་དེ་མཚོ་སྔོན་ཞིང་ཆེན་རིམ་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་ཡིན་ཟེར་ནས་མིང་བཏགས་པ་དང་དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ཨ་ཆེན་གངས་རྒྱབ་ཀྱི་ས་ཁུལ་དེ་རྒྱལ་ཁབ་རིམ་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་ཡིན་ལུགས་བཤད་ནས་དོ་སྣང་བྱས་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ངོ་སྤྲོད་གནང་དོན་ལ། བསོད་ནམས་དར་རྒྱས་ཁོ་རང་ཚོའི་དུས་སྐབས་དེ་ལ་ད་ལྟ་ལྟར་ཨ་ཆེན་གངས་རྒྱབ་ཀྱི་ཁོར་ཡུག་སྲུང་སྐྱོབ་ཟེར་བ་དེ་འདྲ་གི་འདུ་ཤེས་ཡོད་པ་མ་རེད་ཁོ་རང་ཚོ་ད་ལྟ་གི་ད་འབྲི་སྟོད་ཀྱི

དེ་ནས་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ལོ་ལ་ནི་ད་མཚོ་སྔོན་ཞིང་ཆེན་གྱི་ད་ལྟ་ཨ་ཆེན་གངས་རྒྱབ་དེ་ནི་རྒྱལ་ཁབ་རིམ་པའི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཟེར་ཡང་ཡང་བསྐྱར་དེ་འདྲ་ད་ཅིག་དོ་སྣང་འདྲ་བོ་བྱས་ནས་ནི་དེ་འདྲ་བྱས་འདུག་དེ་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་ནི་ད་རྒྱ་ནག་གི་ང་ཚོ་སན་ཅང་ཡོན་ཟེར་ཡ་ད་ལྟ་གི་ཆུ་གསུམ་གི་མགོ་ཁུངས་ད་ལྟ་ང་ཚོའི་རྨ་ཆུ་འབྲི་ཆུ་རྫ་ཆུ་གི་ཁོངས་ཡོད་གཙང་པོ་གསུམ་གི་མགོ་ཁུངས་ན་རྒྱལ་ཁབ་སྤྱི་གླིང་གི་མིང་དེ་སྤྲད་ཡོང་དུས་ཡིན་ལ་ཁོ་དེའི་ནང་ལོགས་ལ་ད་ས་ཆ་ཆེན་པོ་ཞིག་ཚུད་འདུག་དཔེར་ན་ད་ཨ་ཆེན་གངས་རྒྱབ་ཨ་ནི་སྔོན་མ་ཡོད་ཆོག་ཨ་ཆེན་གངས་རྒྱབ་རྒྱལ་ཁབ་རིམ་པ་གི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་དང་ཨ་ནི་གཙང་གསུམ་རྒྱལ་ཁབ་རིམ་པའི་ཨ་ནི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་གཉིས་ཟླ་སྒྲིལ་བཏང་ནས་མཉམ་དུ་ཨ་ནི་ད་གཅིག་བཟོས་ནས་ཨ་ནི་ཁོ་རང་ཚོ་གི། དེ་འདྲ་གི་ད་སྤྱི་གླིང་རྒྱལ་ཁབ་རིམ་པའི་སྤྱི་གླིང་དེ་འདྲ་བཟོས་ནས་དེ་སྲུང་སྐྱོབ་བྱེད་གི་ཡོད་ཟེར་དེ་བཤད་གི་འདུག་ད་ས་དེ་དངོས་གནས་གལ་ཆེན་པོ་ཅིག་ཆགས་འདུག་རེད་ག་རེ་ན་ཁོ་མཚོ་སྔོན་ཞིང་ཆེན་ཤིན་ཅང་དང་ཨ་ནི་བོད་རང་སྐྱོང་ལྗོངས་ད་འདི་ཞིང་ཆེན་གསུམ་གི་ས་མཚམས་འཁེལ་ཡོད་ཡ་ཨན་དེ་ནས་ཁོ་ཁོར་ཡུག་གི་གི་ཅིག་ངོས་ནས་བཤད་ན་ཁོ་ད་མིའི་འགྲོ་བ་མིའི་བྱེ་བྲག་གནས་སྤོ་ཅིག་མེད་ས་གི་ས་ཆ་ཅིག་ཆགས་དེ་འདྲའི་གི་ལ་ད་ཁོར་ཡུག་སྲུང་སྐྱོབ་དང་ཨ་ནི་སེམས་ཅན་རང་བྱུང་གི་ནི་ཡོད་དེ། སྐད་ཡིག་གང་ལ་གང་ཚད་ཡག་པོ་ཅིག་ཡོད་ཡ་ས་ཆ་རེད་དེ་ནི་གང་ལ་ད་དེ་ཚོ་ཁོར་ཡུག་སྲུང་སྐྱོབ་དེ་འདྲ་བྱས་ནས་ད་དེ་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་དེ་འདྲ་བཟོས་ཡོད་རེད་དེ་ད་དེ་ཡིན་ན་ཡང་ད་ང་ཚོ་ལྟ་དེ་དེ་གང་ལ་ད་ཁོ་རང་ཚོ་གི་རྒྱ་ནག་དེ་དེ་ཡིན་དེ་མཉམ་འབྲེལ་རྒྱལ་ཚོགས་གི་ཁོར་ཡུག་གི་ཉིས་སྟོང་བཅུ་དྲུག་གི་ཟླ་བ་གཅིག་གཅིག་ནང་ལོགས་ན་ནི་ཁོ་རང་ཚོ་གི་ད་འཛམ་གླིང་གི། ད་ནི་ཤུལ་བཞག་གི་མིང་ཐོ་ཟེར་བ་དག་རང་བྱུང་ཁམས་ཀྱི་ཤུལ་བཞག་ཟེར་བ་མ་རེད་པས་འདིའི་གི་མིང་ཐོ་ནང་བཀོད་རྒྱུར་ད་ཐབས་ཤེས་འཐེན་འདུག་བ་དེས་ན་ཉིས་སྟོང་བཅུ་བདུན་ལོའི་ཁོ་རང་ཚོ་ད་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐོ་གཞུང་དེ་ཐོན་འདུག་དེ་གི་མིང་དེ་ཐོན་འདུག་ད་ཡིན་ན་ཡང་ང་ཚོས་བལྟས་དེ་དེ་སྒང་ལ་ཞིབ་འཇུག་བྱས་དེ་སྒང་ལ་ད་རྒྱ་ནག་གཞུང་གི་དངོས་གནས་གི་ཅིག་འཛམ་གླིང་གི་འགྲོ་སྟངས་ལྟར་ཨ་ནི་དེ་སྲུང་སྐྱོབ་དེ་འདྲ་བྱེད་གི་ཡོད་མེད་དེ་ལ་དོགས་པ་ཆེན་པོ་རེད་བ་དེ་དེ་སྒང་ལ་ད་ཅིག་ང་ཚོ ICT ལ་སོགས་པ་གི་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་གི། མཉམ་འབྲེལ་རྒྱལ་ཚོགས་ལ་དེ་ལ་ཞིབ་འཇུག་བྱེད་དགོས་ཀྱི་འདུག་ཟེར་ནས་ནི་འབོད་སྐུལ་བྱེད་ཡག་ལས་འགུལ་ཞིག་སྤེལ་གྱི་འདུག་དེས་ན་ངས་ང་ཚོའི་དྲ་དྲ་ཐོག་ནས་འདི་འདྲའི་བལྟ་ཡོང་དུས་ང་ལ། འདི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཞེས་དེ་འདྲ་མིང་གཅིག་བཏགས་པ་མ་གཏོགས་ཁོ་རང་ཚོ་གི་ཡུལ་སྐོར་སྤྲོ་འཆམ་གྱི་ལས་གཞི་མང་པོ་ཞིག་འདུག་ཉི་མ་བདུན་མེད་པས་སོ་སོ་གི་སྒེར་གྱི་མོ་ཊ་བཏང་ནས་འགྲོ་ཆོག་ཡ་ད་ཡང་ཁོ་རང་ཚོ་གི་འགྲེལ་བཤད་རྒྱག་ཡ་ལ་དེའི་ནང་ལོགས་ཀྱི་ས་ཁུལ་ཁ་ཤས་ཅིག་ལ་མ་གཏོགས་འགྲོ་ཆོག་གི་མེད་ཟེར་ཟེར་གྱི་འདུག་ད་ཡིན་ན་འདི་འདྲ་ལྟ་དེའི་སྟེང་ལ་ཁོ་ཡུལ་སྐོར་འགྲོ་འགྲོ་འདོད་ན་འགྲོ་ཆོག་ཡ་དང་དེ་ནང་བཞིན་སྒེར་གྱི་རླངས་འཁོར་སྟེང་ནས་འགྲོ་འགྲོ་ཆོག་ཡ་དེ་འདྲ་རེད་ཤག་དེ་འདྲའི་སྟེང་ལ་ད་དེའི་གི་ཁོར་ཡུག་སྲུང་སྐྱོབ་གི་ནུས་བ་ཐོན་གི་ཡོད་མེད་དེ་ད་དོགས་པ་འགྲོ་གི་ཅིག་རེད་ཡིན་ཚིག་གཉིས་མཉམ་བཞག་བྱེད་དགོས་ཡ་དེ་འདྲ་གནས་སྟངས་ཅིག་ཆགས་འདུག་བླངས།

མང་པོ་ཅིག་ཆགས་བསྡད་ཡོད་རེད་ད། རྒྱ་ནག་གཞུང་གིས་ད་ལྟ་འབྲོག་པ་དེ་ཚོ་གཅིག་གཞི་འཛམ་གླིང་ལ་ནི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཟེར་ནས་ནི་རོགས་སྐྱོར་ཡིན་ན་འདྲ་དངུལ་ཡིན་ན་འདྲ་ལེན་གྱི་ཡོད་རེད་ཡིན་ན་ཡང་ཁོ་རང་ཚོ་གིས་ད་ལྟ་ཡུལ་སྐོར་མཐུན་རྐྱེན་ནི་བཟོ་ཡ་དང་དེ་ནང་བཞིན་ད་གཏེར་ཁ་དེ་ཚོ་ཞིབ་འཇུག་བྱེད་མཁན་མང་པོ་བྱས་ན་ནི་ཁོ་རང་ཚོ་གི་ཁྲིམས་འགལ་བྱས་ནི་གཞུང་གི་ངོས་ནས།

གནས་ཡུལ་ཞིག་ཡིན་ནའང་རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་དུས་རབས་གོང་མའི་ལོ་རབས་བརྒྱད་ཅུའི་བར་ལ་ཨ་ཆེན་གངས་རྒྱབ་ཏུ་གཞི་རྒྱ་ཆེན་པོའི་རི་དྭགས་སེམས་ཅན་གཙོད་རྐུ་རྔོན་བྱས་པས་གཙོད་ཀྱི་གྲངས་འབོར་ཁྲི་ཉི་ཤུ་ནས་ཁྲི་གཉིས་ཙམ་ལས་མ་ལྷག་པ་ཉུང་དུ་སོང་ཡོད་པ་རེད་ད། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཕྲན་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་བརྟན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཕྲན་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།